གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཁྲུ་ལི་ཡའི་མི་རྣམས་ཀྱིས་ཡོ་རོབ་རྒྱལ་ཁབ་ཁག་གི་ཡི་ཤུའི་འཁྲུངས་སྐར་དུས་ཆེན་བརྩི་སྲོལ་ཉམས་ལེན་བྱས་ཡོད་ཀྱང་ལུགས་སྲོལ་ཅུང་མི་འདྲ་བ་གསར་གཏོད་ཀྱང་བྱས་ཡོད། དེར་བརྟེན་ཨོ་སི་ཁྲུ་ལི་ཡའི་ནང་ད་ཆ་ཡི་ཤུའི་འཁྲུངས་སྐར་སྲུང་བརྩི་བྱེད་སྲོལ་འདྲ་མིན་ཡོད་པ་ཡིན། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནི་ཡེ་ཤུའི་དད་ལྡན་པ་རྣམས་ཀྱིས་ཡེ་ཤུའི་སྟོན་པ Jesus Christ སྐུ་འཁྲུངས་པའི་ཉིན་མོ་སྲུང་བརྩི་གནང་གི་ཡོད། དུས་ཆེན་དེ་ཆོས་ལུགས་དང་འབྲེལ་བའི་གུང་སེང་ཞིག་ཡིན་ཀྱང་མི་མང་པོ་ཅིག་གིས་ཉིན་དེར་ནང་མི་སྤུན་མཆེད་ལྷན་འཛོམས་དང་ཕན་ཚུན་ལག་རྟགས་སྤྲོད་རེས་གསོལ་སྟོན་གཤོམ་སྲོལ་སོགས་ཡོད། གྲོང་ཁྱེར Brisbane ནས་ཡིན་པའི Luke Barbagallo ལགས་ཀྱིས་གསུངས་དོན།

དཔེར་ན་ཉིན་དེར་ང་རང་མ་ལེ་ཞི་ཡའི་ཐུག་པ་ལག་ས་དང་སྲོལ་རྒྱུན་མ་ཡིན་པའི་མངར་ཟས་རིགས་ཀྱང་ཤོམ་མི་ནུས་པ་གང་ཡང་མེད། ལྷག་པར་དུ། Serbia དང Balkan ལུང་པར་མཚོ་ཟས་ཀྱི་ཐང་གྲགས་ཆེན་པོ་ཞིག་ཡོད་པར་བརྟེན་ཉིན་དེར་ཟས་དེ་ཡང་ཤོམ་ཆོག་པ་ཡིན། Mexico ནས་ཡིན་པའི Pamela Lopez Arriaga ལགས་ཁོང་མོ་བཟའ་ཟླའི་ནང་མི་དང་ལྷན་དུ་ཡི་ཤུའི་འཁྲུངས་སྐར་སྲུང་བརྩི་གནང་གི་ཡོད་འདུག། ལོ་ལྟར་ནང་མི་སྤུན་མཆེད་ཅིག་གི་ནང་ལ་ཉིན་དེའི་དགུང་ཚིགས་གོ་སྒྲིག་གནང་གི་ཡོད་པ་དང་ནང་མི་གཞན་རྣམས་ཀྱིས་ཟས་སྣ་རེ་གྲ་སྒྲིག་གནང་གི་ཡོད་འདུག་ཁོང་མོས་གསུངས་དོན། ནང་མི་གཅིག་གིས་གྲང་ཚལ་དང་ཡང་གཞན་ཞིག་གིས་ཤ། སྔོ་ཚལ།
མངར་ཟས་སོགས་ཚང་མར་འགན་གཅིག་པ་ཡོད།
དེ་ལྟ་མིན་ན་མི་གཅིག་གིས་ནང་མི་ཚང་མར་ཟས་བཟོ་བར་ཧ་ཅང་དཀའ་མོ་བྱུང་ངེས་རེད། དེར་བརྟེན་ལས་འགན་ཡོངས་རྫོགས་ནང་མི་རྣམས་ལ་གཅིག་མཚུངས་བགོས་ཡོད། གལ་ཏེ་ཁྱེད་རང་ནང་མི་མཉམ་འཛོམས་སར་ཟས་སྣ་ཞིག་འཁྱེར་དགོས་པ་ཡིན་ན་དུས་ནམ་ཡང་རང་ཉིད་ཀྱིས་ནམ་རྒྱུན་བཟོ་ཤེས་པའི་ཟས་ཤིག་འཁྱེར་བར་ཧྥ་ར་སེ་ལོ་ལགས་ཀྱིས་ལམ་སྟོན་གནང་དོན།

ཁང་པའི་ཕྱི་ལ་བྱེད་སྒོ་འདྲ་མིན་ནང་ཞུགས་རྒྱུ་ཡོད་པ་ཡིན། ང་རང་ལ་མཚོན་ན་ཉིན་དེར་མཚོ་ཁར་ཕྱིན་ནས་ཆུ་རྐྱལ་བ་དང་ཉེ་འགྲམ་གྱི་སྤང་ཐང་སྟེང་གླིང་ག་བཏང་རྒྱུ་དགའ་པོ་ཡོད། སྤྱིར་མི་མང་པོ་ཞིག་ཕྱིར་གླིང་ག་བཏང་བ་ཁྱེད་ཀྱིས་མཐོང་ངེས་རེད། དེ་བཞིན་ཕཱེ་མེ་ལཱ་ལོ་པེས་ལགས་ཀྱང་ན་ནིང་ལོ་ཁང་པའི་ཕྱི་ལ་སྤྲོ་སྐྱིད་བཏང་གནང་ཡོད་འདུག་ཁོང་མོས་གསུངས་དོན། ན་ནིང་ལོར་མཚོན་ན་ང་ཚོ་ཁང་པའི་ཕྱི་ལ་སྤང་ཐང་སྟེང་གླིང་ཁ་བཏང་བ་ཡིན། དབྱར་ཁ་ཡིན་དུས་ཕྱི་ལ་གུ་ཡངས་དང་ལྷོད་ལྷོད་བྱས་ནས་ཚང་མ་སྤྲོ་བོ་ཡོང་གི་འདུག

ང་རང་དགུ་བཅུ་ཐམ་པ་དང་ཉིས་སྟོང་ལོའི་ལོ་མཇུག་ལ་འཚར་ལོངས་བྱེད་སྐབས Cricket ལ་ཧ་ཅང་དགའ་པོ་ཡོད། ལྷག་པར་དུ Boxing Day Cricket རྩེད་འགྲན་དེ་ལོ་ལྟར་མ་ཆད་པར་ལྟ་ཡི་ཡོད། Australia ནང་ནང་མི་སོ་སོའི་རང་ཉིད་ཀྱི་རིག་གཞུང་དང་ལུགས་སྲོལ་ལ་གཞིགས་ནས་ཡི་ཤུའི་འཁྲུངས་སྐར་སྲུང་བརྩི་གནང་སྲོལ་མི་འདྲ་བ་ཡོད།
ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་གི་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།